དེ་རེད་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡང་འདི་ལོ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་ཤར་ནས་འགོ་འཛུགས་ཀྱིས་ཧིན་དུའི་ཆོས་དད་པ་ཚོས་རྩ་ཆེན་པོ་འཛིན་ཡོད་རྒྱ་གར་བྱང་ཕྱོགས་ས་གནས་ཇོ་ཤི་མཱད་ནང་ཡོད་ས་བབས་པའི་རྐྱེན་གྱིས་ཁང་པ་མང་པོར་སྐྱོན་ཆག་དང་ད་ག་ནང་བཞིན་ལམ་གཞུང་ཁག་ལ་ཡང་སེར་ཁ་ཆེན་པོ་འདི་འདྲས་གས་བྱས་བྱས་ས་གནས་མི་མང་ཚོ་དཀའ་ངལ་ཆེན་པོ་འཕྲད་མུས་ཡིན་པའི་སྐོར་ལ་ཏོག་ཙམ་གླེང་མོལ་ཞུ་གི་ཡིན།

རྡིབ་སྐྱོན་ཡོང་གི་ཡོད་པའི་གནས་ཚུལ་ཇེ་མང་ཇེ་མང་སོང་བྱས་ནས་ས་གནས་མི་དམངས་ཚོ་ཡང་སོ་སོའི་ནང་ལ་ཡང་སྡོད་བློས་མ་བཟོད་བྱས་ནས་ཉེན་གཡོལ་དུ་སྐྱེལ་དགོས་བྱུང་བའི་འདི་འདྲའི་གནས་ཚུལ་ཐོན་གི་འདུག་ད་གནས་ཚུལ་དེ་དང་འབྲེལ་བའི་ཐོག་ནས་ས་ཁམས་རིག་པའི་ཐོག་ལ་མཁས་པ་ཚོས་གསུངས་པ་བྱེད་ན་ཧི་མ་ལ་ཡའི་རི་རྒྱུད་ཀྱི་ས་གནས་དེ་ཚོ་ནི་ཨ་ས་གཤིས་རིག་པའི་ཚད་གཞིའི་ཐོག་ནས་བྱས་པ་ཡིན་ན། ཨ་ནི་ཧ་ཅང་རྙིང་པ་ཞིག་མིན་པ་དང་ད་ག་ནང་བཞིན་དེ་ཁུལ་ས་གནས་མང་པོ་ཞིག་ནི་གངས་དང་འཁྱགས་རོམ་ཞུ་བ་དེ་དག་གི་སྙིགས་རོ་དང་ད་ག་ནང་བཞིན་ས་དང་རྡོ་རུག་ཁག་ལས་ཆགས་པ་ཞིག་ཡིན་ཙང་དེ་ཙམ་གྱིས་མཁྲེགས་པོ་ཞེ་དྲག་མེད་པར་ངོས་འཛིན་གནང་གི་འདུག་ད་ག་ནང་བཞིན་ལྷག་པར་ཇོ་ཤི་མ་ཟེར་བའི་ས་གནས་དེ་ཡང་དེང་སྐབས Tapovan Vishnugad ཟེར་བའི་ཆུ་ཤུགས་གློག་ཁང་ཞིག་གསར་རྒྱག་བྱེད་ཀྱི་ཡོད་པ་དེ་ཡིས་ཁོར་ཡུག་གནས་སྟངས་ལ་ཡང་གནོད་སྐྱོན་དོ་ཕོག་དང་ད་ག་ནང་བཞིན་ས་གནས་ཀྱི་སྣོད་བཅུད་རྟེན་འབྲེལ་ཁག་ལ་ཡང་དོ་ཕོག་ཡོང་གི་ཡོད་པའི་སྐོར་ལ་ཡང་གསལ་སྟོན་བྱས་འདུག་གནས་ཚུལ་དེ་ད་ལན་ཕྱི་ཚེས་བརྒྱད་ཉིན་མོ་ཐོན་མ་ཐག་འདི་གའི་ལས་བྱེད་པད་མ་བདེ་ཆེན་ལགས་ཀྱིས་ཞིབ་ཕྲ་སྙན་སྒྲོན་ཞུས་ཡོད་པ་ནང་ད་ལྟ་འདིའི་ཐོག་ལ་ཡང་ཁོང་ལ་བཅར་འདྲི་ཁག་ཅིག་ཞུ་གི་ཡིན།

ཨ་ནི་འབྱུང་བའི་རྐྱེན་ངན་ཅིག་འདུག་གང་ཡིན་ཟེར་ན། དེ་ལ་ཡང་རྩ་བའི་ད་ས་གནས་འདིའི་གི་དཀའ་ངལ་འདི། དངོས་གནས་བྱས་ན་ད་ག་ཟེར་བ་རེད་འབྲེལ་ཡོད་ཚང་མས་ཤིང་གོར་ལ་མི་མང་གི་ཞེད་སྣང་བྱེད་ཡ་འདྲ་བོ་ཞིག་གང་ཡིན་ཟེར་ན་ཁོང་ཚོའི་ས་འདི་བརྟན་པོ་ཅིག་མེད་པའི་ཆ་ནས་འདི་འདྲ་ཅིག་རེད་ཤག་ཡིན་ནའི་ད་རེས་ད་གནས་ཚུལ་ཐོན་པ་འདིའི་སྐོར་ལ་ཞུས་པ་ཡིན་ན་གཟའ་པ་སངས་ཉིན་མོ་དེ་ཨ་ནི་ད་ཇོ་ཤི་མ་དེའི་ནང་དུ་ཡོད་པའི་གི་ཧིན་དྷུ་ལྷ་ཁང་ཞིག་འདུག་འདི་མ་ས་ལི་མ་ད།

གནས་སྐོར་ག་དེ་ནས་ཡིན་ན་རེད་དེའི་ནང་ག་དེ་བརྒྱུད་བྱས་འགྲོ་དགོས་འདུག་ག་བྱས་ཙང་དེ་འདྲའི་ཆ་ནས་ད་ཇོ་ཤི་མ་ཐི་ཟེར་ཡ་གི་གྲོང་རྡལ་ད་ག་རང་གཅིག་གི་མགྲོན་ཁང་གཉིས་གསུམ་གཅིག་ཡོད་པ་བཅས་ཨེ་ནི་གཞུང་གིས་དེ་བ་ཡ་འཛུགས་སྐྲུན་མང་པོ་ཅིག་བྱས་ཨེ་ནི་དེ་བ་ཡ་ཆུ་ཤུགས་གློག་ཁང་སོགས་ཟློས་བརྒྱབ་བྱས་བྱས་ནས་ད་གང་ད་འཛུགས་སྐྲུན་མང་པོ་ཞེ་པོ་ཅིག་བྱེད་ཀྱི་ཡོད་ཙང་ད་ད་རེས་ས་ཉིལ་བ་དང་ད་ག་ནང་བཞིན་ཅིག་གི་ད་རེས་ཐིམ་པ་འདྲ་བོ་དེ་ཚོའི་གི་གནས་ཚུལ་དེ་ཚོ་ད་དེའི་གི་ས་ཆ་ཁོ་རའི་བབ་དེ་ཆགས་སྟངས་ཀྱི་ཆ་ནས། ས་དེ་བརྟན་པོ་མེད་དེ་ངས་བྱས། འདི་འདྲའི་གཅིག་གི་རྐྱེན་གཅིག་ཆགས་ཀྱི་འདུག་ཡིན་ན་རྐྱེན་གཞན་པ་མང་པོ་འདུག་ཡིན་ནས་སོང་ན་ང་རང་ཚོ་གསུངས་སོང་ད་ས་ཆ་དེ་གཅིག་ནས་ཧིན་དུ་ཆོས་ནང་ལ་ཡ་རྩ་ཆེན་པོ་བརྩིས་པའི་ད་བླ་མའི་གྲས། སྐྱེས་ཆེན་གྲས་ལ་ཡ་གཅིག་གི་ཨ་ཏི་ཤང་ཀར་ཅཱར་ཡ་ཞེས་བྱ་བ་ཁོ་རང་བྷ་གའི་ད་བ་ཏྲེ་ནཱཐ་ས་ཆ་དེ་དེ་བ་ཡ་ད་སངས་རྒྱས་པ་ལ་ཡ་ངོས་འཛིན་བྱེད་ཀྱི་ཡོད་དུས་ད་དེའི་རྐྱེན་གཅིག་གནས་དེ་ལ་ཡ་མི་མང་པོ་ཞེ་པོ་ཅིག་ད་ག་དུ་དཔྱད་བྱས་ནས་གནས་སྐོར་འགྲོ་ཡ་དང་ཡང་གཅིག་ཡུལ་ལྗོངས་ཀྱི་ཆ་ནས།

ད་རྒྱ་གར་གཞུང་ཕྱོགས་ནས་ད་ལྟ་ང་རང་ཚོ་སོང་སོང་ད་སྲིད་བློན་གྱི་ཐོག་ནས་རེད། ལྷག་པར་དུ་ཇོ་ཤི་མཋ་རྫོང་དེ་གྲོང་རྡལ་དེ་ཅཱ་མུ་ལི་རྫོང་ནང་ལ་ཡག་གི་སྐོར་ཅཱ་མུ་ལི་དེ་ཨུ་ཏར་ཁཱནྟ་མངའ་སྡེའི་ནང་ལ་ཆགས་བསྡད་དུས་ད་ཨུ་ཏར་ཁཱནྟ་གི་མངའ་སྡེའི་སྤྱི་ཁྱབ་རེད་ད་ག་ནང་བཞིན་ཅཱ་མུ་ལི་གི་རྫོང་དཔོན་རེད་དེ་ཚོ་ཚང་མས་ད་བལ་མ་གཞི་ནས་དེ་ཚོའི་གྲོང་རྡལ་མི་མང་ཚོས་ད་དེ་ཞུ་གཏུག་བྱས་ནས་ཁོ་རང་ཚོ་ས་གནས་ལ་ཡ། འཛུགས་སྐྲུན་མ་བྱེད་རོགས་གནང་ས་གནས་དཀའ་ངལ་ཞུ་ཡོང་ས་རེད་བྱས་སྔོན་མ་ནས་ཞུས་ནས་ད་ལོ་དགའ་རབ་འགྲོ་གི་འདུག་དེ་ད་ལྟ་བར་དུ་གཞུང་གི་ཞིབ་པོ་ཆེ་དངོས་གནས་དྲང་གནས་ནུས་པ་ཐོན་པའི་གི་ཕན་ཐོགས་རོགས་ཕན་བྱུང་མི་འདུག་ཡིན་ནའི་ད་ད་ལྟ་ཅཱ་མུ་ལི་རྫོང་དཔོན་གྱི་ཆ་ནས་ཡིན་པ་ཡིན་ན་དེའི་ལ་ཡ་ད་ལྟ་འཛུགས་སྐྲུན་བྱེད་བཞིན་པའི་གི་ཨེ་ནི་ཆུ་ཤུགས་གློག་ཁང་གཅིག་དང་ད་ག་ནང་བཞིན་འགྲོ་ལམ་ཡ་གསར་རྒྱག་བྱེད་ཡ་གཅིག་གི་ཨེ་ནི་འཕྲལ་དུ་ད་བར་མཚམས་བཞག་ཡ་གི་བཀོད་ཁྱབ་ཅིག་ད་བཏང་ཤག་ད་ག་ནང་བཞིན་ད་མངའ་སྡེ་འདིའི་ཐོག་ནས། ཚན་རིག་པ་གི་གཅིག་ལས་དོན་མི་སྣ་རུབ་རུབ་བྱས་བྱས་ནི་ཕ་གི་ཡ་ད་རྐྱེན་ག་རེ་ཆགས་ཀྱི་འདུག་ག་ཨེ་ནི་རྐྱེན་དེ་ཚོ་འགོག་ཐབས་རབ་ག་རེ་ཡོད་མེད་ཨེ་མི་མང་ཚོའི་བདེ་སྡུག་ག་རེ་སེལ་དགོས་ཀྱི་ཡོད་མེད་དེ་ཚོ་ཞིབ་འཇུག་བྱེད་མཁན་གྱི་ད་ཕ་གིའི་ཞིབ་འཇུག་ཚོགས་ཆུང་ཞིག་བཙུགས་བྱས་ཨེ་ནི་ཕ་གིའི་ས་གནས་ལ་ཕྱིན་བྱས་ཞིབ་འཇུག་བྱེད་ཡ་དེ་འདྲའི་གཏན་འཁེལ་བ་འདུག་བྱས་ཙང་ད། སྔོན་མ་ནས་རེད་ལྷག་པར་དུ་ད་རེས་འདི་བྱུང་བའི་རྗེས་ལ་དཔེ་ད་ད་བ་དེར་ན་ནང་འགའ་ཞིག་དང་ཁ་ཤས་མི་མང་དང་ཡོད་ན་ཚང་མ་མི་མང་རང་གིས་ཨེ་ནི་ད་ག་སོང་རེད།

ས་གཞིའི་གི་ཐོག་ལ་ཡ་དོ་སྣང་གནང་མཁན་ཚོས་གསུང་ཡ་བྱས་པ་ཡིན་ན། གཅིག་ནས་ད་གྲོང་གསེབ་མང་པོ་ཅིག་སྡོད་ས་ཆགས་ཨ་ནི། མགྲོན་ཁང་རབ་བརྒྱ་གཅིག་གཉིས་བྱས་ཨ་ནི་ཆུ་ཤུགས་གློག་ཁང་ཅིག་དང་བརྒྱབ། ད་དེ་བྱེད་དུས་ག་རེ་བྱས་པ་རེད་ཟེར་ན་དེ་ཚོའི་གི། ད་ལྟ་ང་རང་ཚོའི། བཙོག་པ་དང་གཅིག་གི་ཆུ་འགྲོ་དང་དེ་འདྲས་འགྲོ་ས་དེ་ཁྱོན་ནས་གང་ཡང་བཟོས་མི་འདུག་ག་ཅིག་དངོས་གནས་ལམ་ལུགས་ལྡན་པའི་ཚད་ལྡན་ཅིག་དེ་མེད་ཙང་ག་རེ་བྱས་པ་རེད་ཟེར་ན་ད་དེ་ཚོ་ས་ས་ས་ས་ས་ཨ་ནི་དགའ་རབ་ནས་ཨ་ནི་ས་བས་དེ།

འདི་འདྲས་དང་མི་ཚང་ཚོ་སོ་སོའི་ཁང་པའི་འོག་ལ་ཆུ་རྒྱུག་པའི་སྐད་གོ་ཡ། འདི་འདྲས་ཡོང་དུས་ད་འདིའི་རྐྱེན་གཙོ་བོ་དེ་ནི། གཅིག་ནས་ད་རང་བཞིན་གྱི་གཅིག་འབྱུང་བ་ཐོག་ནས་རེད་གཅིག་ནས་ད་མི་མང་གི་ད་ལོངས་སྤྱོད་བྱེད་སྟངས་བེད་སྤྱོད་བྱེད་སྟངས་ཨ་ནི་མི་མང་གི་ད་ཆུ་འདྲུ་སྟངས་གཅིག་དེ་ཚོར་ཡང་ཁོར་ཡུག་གི་གནས་སྟངས་དེ་ཚོར་བསམ་བློ་ཤུགས་ཆེན་པོ་བཏང་མི་འདུག་ད་ནི་ད་ག་ནང་བཞིན་གཞུང་གི་ཐོག་ནས་གཟིགས་རྟོག་ཡག་པོ་མ་བྱུང་བ་འདི་འདྲས་ཀྱིས་ནི་དེ་དག་རྒྱུ་རྐྱེན་རབ་ཀྱི་གཙོ་བོ་ཆགས་ཀྱི་འདུག་སྣང།

ཇོ་ཤི་མཋ་ན་བྱུང་བའི་གནས་ཚུལ་འདི་དག་ནི་ད་ཆ་བསྐྱར་གསོ་ཐུབ་དཀའ་བའི་གནོད་འཚེ་ཆེན་པོ་ཞིག་ཏུ་གྱུར་ཡོད་པ་དེ་ད་ང་ཚོ་མི་ཚོར་ཡང་དྲན་སྐུལ་ཞིག་ཐེབས་ཡོད་རེད། གོད་ཆག་འདིའི་རིགས་ནི་འཆར་གཞི་མེད་པའི་སྒོ་ནས་འཛུགས་སྐྲུན་ལས་འཆར་མང་པོ་སྤེལ་བ་མ་ཚད་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཅིག་དང་ཉི་ཤུ་རྩ་གཉིས་གཉིས་ཀ་ལ་ཡང་དེ་གའི་ས་གནས་སུ་ཆར་ཆུ་མང་བའི་རྐྱེན་གྱིས་ས་རུད་བྱུང་བ་དང་ཆུ་ལོག་གི་དཀའ་ངལ་མང་པོ་བྱུང་བ་དེ་དག་ལ་ལྟོས་མེད་ཐོག་ཆུ་ཤུགས་གློག་ཁང་གསར་རྒྱག་བྱེད་པའི་ལས་འཆར་དེ་ཚོ་དང་འབྲེལ་བ་ཡོད་རེད་གསུངས་བཞག་ད་ག་ནང་བཞིན་དེ་གའི་རྒྱ་གར་གྱི་ས་ཁམས་རིག་པ་བ་སྐུ་ཞབས་ཝའི་པི་སུན་དིར་ཡཱལ་ཞུ་བ་དེ་ཡིས་གསུངས་པ་བྱེད་ན་རྒྱ་གར་གཞུང་གིས་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོར་ཡང་ཧི་མ་ལ་ཡའི་རི་རྒྱུད་ཀེ་དར་ནཱཐ་ནང་གི་ཆུ་ལོག་དང་སྤྱི་ལོ་ཉིས་སྟོང་བཅུ་གསུམ་ལོར་རི་ཤི་གང་གཱ་གཙང་ཆུའི་ཆུ་ལོག་གི་དཀའ་ངལ་དེ་དག་ནས་སློབ་གསོ་གང་ཡང་ཐེབས་མི་འདུག་ཨ་ད་ག་ནང་བཞིན་ཧི་མ་ལ་ཡའི་རི་རྒྱུད་ཀྱི་ས་ཁུལ་དེ་ཚོ་ནི་ས་ཡོམ་རྒྱག་རྒྱུའི་ཉེན་ཁ་ཧ་ཅང་ཆེ་བའི་ས་གནས་ཤིག་ཡིན་ཙང་རང་བྱུང་ཁོར་ཡུག་ལ་གནོད་འཚེ་ཆེ་བའི་འཛུགས་སྐྲུན་ལས་འཆར་དང་འབྲེལ་བའི་བྱ་སྤྱོད་དེ་རིགས་འགོག་ཐབས་དང་འབྲེལ་བའི་སྒྲིག་ཁྲིམས་ཤིག་ངེས་པར་དུ་གཏན་འབེབས་དགོས་ཀྱི་ཡོད་པ་ནན་སྐུལ་གནང་འདུག།